གསན་མཁན་རྣམ་པ་བདེ་མོ་ཡིན་ན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གསུམ་པའི་ཚེས་བཞི་རེས་གཟའ་སྤེན་པ་རེད། ཞུ་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ལྕགས་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཚེས་བཅོ་ལྔ་ནས་བཟུང་ཉིན་གྲངས་གསུམ་རིང་ཆོས་འབྲེལ་སྩལ་རྒྱུ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། རྒྱ་གར་གྱིས་དཔལ་འབྱོར་ཡར་ཐོན་གྱི་རྒྱལ་ཁབ་ཉི་ཤུ་གྱི་ལྷན་ཚོགས་ཐེངས་མ་དང་པོ་གཙོ་སྐྱོང་གནང་བ་དེས་རྒྱལ་སྤྱིའི་ཐོག་རྒྱ་གར་གྱི་སྲིད་དོན་གོ་གནས་མཐོན་པོར་སོན་ཡོད་པ་སྲིད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་འདུག། ད་མཐའ་མ་དེར་ཉེ་ཆར་ཨ་རིའི་ཧིའུ་སི་ཊོན་སློབ་ཆེན་གྱི་མི་རིགས་ཀྱི་རིག་པའི་དགེ་རྒན་ཆེན་མོ་བ་ཞིག་གིས་འཛམ་གླིང་ཡོངས་སུ་གཉེན་སྒྲིག་གི་སྲོལ་རྒྱུན་དེ་མུ་མཐུད་གནས་ཐུབ་རྒྱུར་ཉེན་ཁའི་རང་བཞིན་ཞིག་ཏུ་གྱུར་ཡོད་པའི་ཉེན་བརྡ་བཏང་བའི་གནད་དོན་ཐད་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་ད་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཚེས་བཅོ་ལྔ་ནས་བཟུང་ཉིན་གྲངས་གསུམ་རིང་ཆོས་འབྲེལ་བསྩལ་རྒྱུ་ཡིན་འདུག་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲྭ་རྒྱའི་ཐོག་གི་མཛད་འཆར་གཞིར་བཟུང་ན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཟླ་བ་འདིའི་ཚེས་བདུན་ཏེ་བོད་ཟླ་དང་པོའི་ཆོ་འཕྲུལ་ཟླ་བའི་ཚེས་བཅོ་ལྔ་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྟོན་པའི་སྐྱེས་རབས་གསུང་ཆོས་སྩལ་གནང་མཛད་རྒྱུ་རེད། དེ་ནས་ཕྱི་ཟླ་གསུམ་པའི་ཚེས་བརྒྱད་ཉིན་སོག་ཡུལ་གྱི་རྒྱལ་ས་ཨུ་ལུན་པ་ཏྲོའི་ནང་ཡོད་པའི་དགའ་ལྡན་ཐེག་ཆེན་ཆོས་གླིང་དགོན་པས་ཇི་ལྟར་གསོལ་འདེབས་ཞུས་པ་ལྟར་བདེ་མཆོག་ནག་པོའི་དབང་ཆེན་སྟ་གོན་སྩལ་གནང་མཛད་རྒྱུ་དང་ཚེས་དགུ་ཉིན་དབང་གི་དངོས་གཞི་བསྩལ་རྒྱུ་བཅས་ཆོས་འབྲེལ་གྱི་མཛད་འཆར་ཁག་ཅིག་སྐྱོང་འཆར་ཡོད་པ་རེད་ལ་དབང་ཞུ་མཁན་ཚོས་ཉིན་ལྟར་བདེ་མཆོག་བདག་བསྐྱེད་དང་དག་པ་གསུམ་གྱི་རྣལ་འབྱོར་སོགས་གསོག་སྒྲུབ་གནང་དགོས་ཀྱི་ཡོད་པ་ཡང་བཀོད་འདུག།

རྒྱ་ནག་གིས་བོད་ནང་མེ་འཁོར་ལྕགས་ལམ་གསར་རྒྱག་གི་ལས་གཞི་དེས་བོད་མིའི་ངོ་བོ་དང་བོད་ཀྱི་ཁོར་ཡུག་སོགས་ལ་དོ་ཕོག་ཤུགས་ཆེན་ཐེབས་རྒྱུ་ཡིན་པ་འབྲེལ་ཡོད་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་ཡོད་པ་རེད། ཉེ་ལམ་རྒྱ་ནག་གི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ནས་གནས་ཚུལ་སྤེལ་བའི་ནང་བོད་རང་སྐྱོང་ལྗོངས་འཕེལ་རྒྱས་ཨུ་ཡོན་ལྷན་ཁང་ཟེར་བས་བོད་རང་སྐྱོང་ལྗོངས་ཀྱི་ལོ་ལྔ་ཚན་གྱི་འཆར་འགོད་བཅུ་བཞི་བ་དང་དུས་ཡུན་རིང་འབྲིང་གི་ལྕགས་ལམ་འཆར་འགོད་བཅས་པ་ཡོངས་བསྒྲགས་བྱས་པའི་ནང། ཕྱི་ལོ་ཉིས་སྟོང་སོ་ལྔ་ལོའི་བར་སླེབས་དུས་བོད་རང་སྐྱོང་ལྗོངས་ཟེར་བའི་མེ་འཁོར་ལྕགས་ལམ་དྲ་བའི་གཞི་ཁྱོན་དེ་སྤྱི་ལེ་ལྔ་སྟོང་ཡན་ཟིན་རྒྱུ་ཡིན་པ་དང་ལྷ་སར་ལྟེ་བ་བྱས་ནས་བོད་རང་སྐྱོང་ལྗོངས་ཟེར་བའི་ས་གནས་ཀྱི་འཛིན་སྐྱོང་བྱེད་ཡུལ་གྱི་ས་ཁུལ་ཚང་མའི་ནང་ཁྱབ་རྒྱུ་མ་ཟད་ཤིན་ཅང་དང་མཚོ་སྔོན་སི་ཁྲོན་ཡུན་ནན་སོགས་དང་མཐུད་ཐུབ་པའི་ཐོག་ཕྱི་སྐྱོད་སྟབས་བདེ་བ་དང་ནུས་བ་ཆེ་བ་བཅས་ཀྱི་དེང་རབས་ཅན་གྱི་ལྕགས་ལམ་དྲ་བ་བསྐྲུན་ནས་བོད་ཀྱི་དཔལ་འབྱོར་གོང་འཕེལ་དང་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ནུས་ལྡན་བྱ་རྒྱུ་ཡིན་ཚུལ་བརྗོད་ཡོད་པ་རེད།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་བར་མེ་འཁོར་ལྕགས་ལམ་གྱི་ལས་གཞི་གཅིག་པུས་བོད་རང་སྐྱོང་ལྗོངས་ཟེར་བའི་ནང་རྒྱ་ནག་རྒྱལ་ནང་ནས་ཡུལ་སྐོར་བ་ས་ཡ་ལྔ་དང་ཁྲི་དྲུག་སླེབས་ཐུབ་པ་དང་ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་ལོ་ལ་སླེབས་སྐབས་ཁུལ་དེར་ཡུལ་སྐོར་བ་ས་ཡ་དགུ་དང་ཁྲི་དྲུག་ལྷག་སླེབས་ཐུབ་པར་འཆར་གཞི་བསྒྲིགས་ཡོད་པ་བཀོད་འདུག། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས། རྒྱ་མིའི་རེ་བ་དེ་ག་རེ་རེད་ཟེར་ན། བོད་པའི་ཀྱི་ཚོང་དང་རིག་གཞུང་དང་དཔལ་འབྱོར་དང་ལྟོ་ས་ཚང་མ་རྒྱ་ནག་ཐད་ཀར་ཕར་ཚུར་འབྲེལ་བ་ཆགས། ཕན་སི་པ་ལ་ལ་པད་དང་རི་ལི་དང་ལམ་ཁ་དང་གནམ་གྲུ་དང་དུ་སོགས་ཀྱི་བརྒྱུད་ནས་འབྲེལ་བ་བྱས་བདེ་པོ་ཆགས་ནས། དེ་ནས་སྐད་ཡིན་ན་རྒྱ་སྐད་རྒྱག་ཡ་མ་གཏོགས་དེ་མིན་འགྲོ་ས་མེད་པ། ག་རེ་ཟེར་རོ་ཅིག་རིག་གཞུང་ཡིན་ན་ཁོ་རྒྱ་མིས་ག་རེ་ཟེར་དཔལ་འབྱོར་གཙོ་ཆེ་ཤོས་དེ་གཞི་དེ་ཨ་མ་དེ་རྒྱ་ནག་ཡིན་པ་ཡིན་ཙང་དེ་དེ་ལ་བསྟུན་དགོས་ཡ་དེ་དང་རྒྱ་ནག་གཞུང་གིས་བོད་ནང་ལས་གཞི་ཇི་འདྲ་ཞིག་སྤེལ་བ་ཡིན་ན་ཡང་ཆབ་སྲིད་ཀྱི་དམིགས་ཡུལ་ངེས་ཅན་ཞིག་ཡོད་པའི་ཁར་མེ་འཁོར་ལྕགས་ལམ་གང་མང་གསར་རྒྱག་བྱས་པ་དེས་བོད་མིའི་ཆོས་དང་རིག་གཞུང་ཁོར་ཡུག་སོགས་ལ་ཤུགས་རྐྱེན་ཆེན་པོ་སྤྲད་དེ་མཐར་རྒྱ་ནག་ལ་མ་བསྟུན་ཐབས་མེད་བཟོ་རྒྱུ་དེ་ཡིན་པ་མ་ཟད་ལྕགས་ལམ་གྱི་ལས་གཞི་དེ་ནི་བོད་ཡུལ་རྒྱ་ཡུལ་དུ་བསྒྱུར་རྒྱུའི་སྲིད་བྱུས་ཀྱི་ཆ་ཤས་ཤིག་ཀྱང་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ད་སྐབས་གསར་སྐྲུན་བྱེད་བཞིན་པའི་ཡུན་ནན་ཞིང་ཆེན་ནས་ལྷ་ས་བར་གྱི་མེ་འཁོར་ལྕགས་ལམ་ལ་ཁྱོན་སྤྱི་ལེ་ཉིས་སྟོང་ཉིས་བརྒྱ་ར་ཉི་ཤུ་རྩ་བརྒྱད་ཡོད་པ་དང་དེར་ཕུག་ལམ་ཉི་ཤུ་སྐྲུན་འཆར་ཡོད་པ་ལས་ཕུག་ལམ་བཅུ་དགུ་གསར་རྒྱག་ཟིན་ཡོད་པས་ཕུག་ལམ་གསར་རྒྱག་བྱེད་སྐབས་ས་རུད་བྱུང་བ་དང་ཆུ་ལོག་བརྒྱབ་པ་སོགས་གོད་ཆག་ཐེངས་ཉིས་བརྒྱ་ཙམ་བྱུང་ཡོད་པ་རྒྱ་ནག་གཞུང་གིས་ཕྱིར་བསྒྲགས་བྱས་ཡོད་ལ་སི་ཁྲོན་ནས་ལྷ་སའི་བར་གྱི་མེ་འཁོར་ལྕགས་ལམ་གྱི་རིང་ཚད་ལ་སྤྱི་ལེ་ཆིག་སྟོང་དྲུག་བརྒྱ་ར་ཉི་ཤུ་རྩ་དགུ་ཡོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་གར་གྱིས་དཔལ་འབྱོར་ཡར་ཐོན་རྒྱལ་ཁབ་ཉི་ཤུ་གི་ལྷན་ཚོགས་ཐེངས་དང་པོ་གཙོ་སྐྱོང་གནང་བ་དེས་རྒྱལ་སྤྱིའི་ཐོག་རྒྱ་གར་གྱི་སྲིད་དོན་གོ་གནས་མཐོན་པོ་སོན་པ་སྲིད་དོན་ཉམས་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་གི་གནས་ཚུལ་བཏང་བར་གསན་རོགས་གནང། རྒྱ་གར་རྒྱལ་ས་ལྡི་ལི་ནང་དུ་རྒྱ་གར་གཞུང་གིས་བཀོད་སྒྲིག་གནང་སྟེ་འཛམ་གླིང་གི་དཔལ་འབྱོར་ཡར་ཐོན་གྱི་རྒྱལ་ཁབ་ཉི་ཤུ་གི་ཕྱི་སྲིད་བློན་ཆེན་ཁག་གི་ལྷན་ཚོགས་ཞིག་སྤྱི་ཟླ་གསུམ་པ་གི་ཚེས་པ་གཅིག་ནས་གཉིས་ཀྱི་བར་གནང་ཡོད་ཅིང། རྒྱ་དཀར་ནག་གི་གནད་དོན་ཉམས་ཞིབ་པ་ས་ན་ཧ་ཤི་མི་ལགས་ནས་རྒྱ་གར་གྱིས་ཐེངས་མ་དང་པོར་བཀོད་སྒྲིག་གཙོ་སྐྱོང་གིས་ལྷན་ཚོགས་གནང་བ་དེས་རྒྱལ་སྤྱིའི་ཐོག་རྒྱ་གར་གྱི་སྲིད་དོན་གོ་གནས་ཧ་ཅང་མཐོན་པོར་སོན་པ་དང་སྣེ་ཁྲིད་ཀྱི་ནུས་པ་ཆེན་པོ་ཐོན་པ་གི་མུར་དམག་འཁྲུག་གི་དུས་སྐབས་སུ་འཛམ་གླིང་ལྷོ་ཕྱོགས་ཀྱི་རྒྱལ་སྤྱིའི་ལངས་ཕྱོགས་བཟོ་རྒྱུ་ཧ་ཅང་གལ་ཆེན་ཡིན་པ་ཆགས་ཡོད་པ་མ་ཟད། ལྷན་ཚོགས་འདི་གནང་དོན་ནི་འཕྲལ་དུ་གནད་དོན་ཐག་གཅོད་ཡོང་རེ་ཁོ་ན་ཙམ་མིན་པར། མུ་མཐུད་དུ་ཕན་ཚུན་གྲོས་མོལ་ཡོང་ཆེད་དུ་ཡིན་པས་དེ་ལ་རྒྱ་ནག་དང་ཨུ་རུ་སུ་མ་གཏོགས་རྒྱལ་ཁབ་མང་ཆེ་བས་མོས་མཐུན་བྱུང་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། ཡང་ལྷན་ཚོགས་དེར་རྒྱ་གར་སྲིད་བློན་མོ་དི་མཆོག་ནས་གསུང་བཤད་ཕེབས་པ་གི་ནང། འཛམ་གླིང་གང་སར་ཕན་ཚུན་མི་མཐུན་པ་གཏིང་ཟབ་ཡོད་པ་གི་དུས་ཚོད་འདིར། ཕྱི་སྲིད་བློན་ཆེན་རྣམ་པ་ཚོས་གོ་བསྡུར་གནང་བ་ཁག་གིས་དེང་སང་གི་འཛམ་གླིང་ས་མཚམས་རྩོད་རྙོག་གི་ཆབ་སྲིད་ལ་ཤུགས་རྐྱེན་ཐེབས་ངེས་ཡིན་པ་གསལ་སྟོན་གནང་གི་འདུག། འཛམ་གླིང་གི་དཀའ་རྙོག་སེལ་ཐབས་སུ་ང་ཚོ་ཚང་མར་ལངས་ཕྱོགས་དང་བསམ་ཚུལ་མི་འདྲ་བ་ཡོད་ན་ཡང། འཛམ་གླིང་གི་དཔལ་འབྱོར་སྣེ་ཁྲིད་པའི་གཙོ་ཁག་ཡིན་པ་གི་ཆ་ནས། ང་ཚོས་ལྷན་ཚོགས་འདིར་མ་བཅར་བ་གི་ཡུལ་གྲུ་ཚོ་ལ་འགན་འཁུར་དགོས་པ་དང། འཛམ་གླིང་ཡུལ་གྲུ་ཁག་གིས་དཔལ་འབྱོར་ཡར་ཐོན་གི་ལུང་བ་ཚོས། དཀའ་ངལ་ཉུང་འཕྲི་དང་ཡར་རྒྱས་དཔལ་འབྱོར་བསྐྱར་གསོ་བསྡད་གོད་ཆག་ངལ་སེལ། དཔལ་འབྱོར་བརྟན་པོ་དང་ཁྲིམས་འགལ་བྱས་མྱོང། ལྐོག་ཟ་རུལ་སུངས་དང་དྲག་སྤྱོད་ཀྱི་དོན་རྐྱེན་རྣམས་ཇེ་ཉུང་དུ་གཏོང་བར་རེ་ལྟོས་འཆའ་བཞིན་པ་སོགས་གསལ་སྟོན་གནང་གི་འདུག་ཅིང། རྒྱ་གར་གྱི་ལངས་ཕྱོགས་གཙོ་བོ་ནི་ཡར་རྒྱས་འགྲོ་བཞིན་པ་གི་རྒྱལ་ཁབ་ཚོ་གི་དཔལ་འབྱོར་གནད་དོན་དང་གནམ་གཤིས་འགྱུར་ལྡོག་བཅས་ལ་དམིགས་ཡོད་ན་ཡང། ལྷན་ཚོགས་དེར་བགྲོ་གླེང་ཕལ་ཆེར་བ་ཡུ་ཁི་རན་གྱི་དམག་འཁྲུག་གི་སྟེང་བྱུང་ཡོད་པ་དང། རྒྱ་གར་གྱི་ལྡི་ལི་ནང་གི་ཨེ་ཞཱ་ཉམས་ཞིབ་ཁང་གི་གཙོ་འཛིན་ཇ་ཡ་དེ་བི་ར་ནཱ་དཱིན་ལགས་ནས་རྒྱ་གར་གྱིས་ལྷན་ཚོགས་བཀོད་སྒྲིག་གནང་ནས་ཨུ་རུ་སུ་དང་རྒྱ་ནག། ཨ་མི་རི་ཁ་སོགས་ཀྱི་བར་དབུ་མའི་ལམ་ཞིག་འཚོལ་ཐབས་གནང་གི་ཡོད་པའི་འགྲེལ་བརྗོད་གནང་གི་འདུག།

ཕྱི་ཚེས་གསུམ་ཉིན་ཨེ་པི་གསར་སྤེལ་ཁང་གི་གནས་ཚུལ་སྤེལ་བའི་ནང་བརྗོད་ན་ཉེ་ཆར་ཨ་རིས་རྒྱ་ནག་གི་རྒྱུད་རྒྱུ་ཉམས་ཞིབ་གཙོ་བོར་གྱུར་བའི་ཁེ་གཉེར་ཁང། BGI། ཞེས་པ་དང་གཞན་ཚོང་ལས་ཁང་བཅུ་བདུན་གྱི་ཐོག་བདེ་འཇགས་དང་ཡང་འགྲོ་བ་མིའི་ཐོབ་ཐང་གི་རྐྱེན་གྱིས་ཨ་རི་ནས་འཕྲུལ་རིག་ལག་རྩལ་ཐོབ་ལེན་ཐད་བཀག་སྡོམ་བྱས་པའི་རྗེས་སུ་རེས་གཟའ་པ་སངས་ཉིན་རྒྱ་ནག་གིས་དེ་ནི་འོས་འཚམ་མིན་ཚུལ་སྐྱོན་བརྗོད་བྱས་འདུག། ཨ་རིའི་ཚོང་དོན་ལས་ཁུངས་ཀྱིས་བརྗོད་ན་རྒྱ་ནག་གི BGI ཚོང་ལས་ཁང་གི་ཁོངས་གཏོགས་ཁེ་གཉེར་ཁང་གཉིས་ཀྱིས་རྒྱ་ནག་གཞུང་གི་ལྟ་རྟོག་འོག་ཁོ་ཚོར་གནས་ཚུལ་མཁོ་སྤྲོད་བྱེད་སྲིད་པའི་ཉེན་ཁ་ཡོད་པ་རེད་ཟེར། དེ་བཞིན་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་ནས་རྒྱ་ནག་གཞུང་གི་ལྟ་རྟོག་འོག་ཁེ་ལས་ཁང་དེ་དག་གིས་ཡུ་གུར་ཁ་ཆེའི་མི་རིགས་དང་དེ་མིན་གྱི་གྲངས་ཉུང་མི་རིགས་ལ་བཙན་ཤེད་ཀྱིས་རྒྱུད་རྒྱུའི་མ་དཔེ་གཞི་གྲངས་གསོག་སྡུད་བྱེད་བཞིན་ཡོད་པ་བརྗོད་འདུག། དེ་མིན་རྒྱ་ནག་གི་ཁེ་གཉེར་ཁང་གཞན་དག་གིས་ཨི་རན་དང་པ་ཀི་སི་ཐན་ནང་དབང་འཛིན་པ་རྒྱ་ནག་གུང་ཁྲན་ཚོགས་པའི་དམག་དོན་དེང་རབས་ཅན་དང་གོ་མཚོན་གསར་གཏོད་ཐད་རམ་འདེགས་ནུས་པ་འདོན་བཞིན་ཡོད་པ་དང་དེ་བཞིན་འབར་མའི་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བ་དང་འབྲེལ་བ་ཡོད་པ་གསལ་འདེབས་བྱས་འདུག་ཨ་རིའི་ཕྱོགས་ནས་རྒྱ་ནག་གིས་དམངས་ཁྲོད་ཁེ་ལས་ཁང་ཁག་བརྒྱུད་ནས་བྱང་བུ་དང་མཁའ་དབྱིངས་ཚན་རྩལ་དང་དེ་མིན་གོ་མཚོན་གཞན་དག་བཟོ་སྐྲུན་གྱི་ལག་རྩལ་ཐོབ་ལེན་བྱེད་ཐབས་བྱེད་བཞིན་ཡོད་པ་བརྗོད་འདུག།

ཚེས་གསུམ་ཉིན་རོའི་ཊར་གསར་སྤེལ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་ཐེ་ཝན་གཞུང་གིས་ཐེ་ཝན་ནང་སྲིད་འཛིན་འོས་འདེམས་ཐད་ལོ་གཅིག་མ་ཟིན་ཙམ་ལས་མེད་པའི་སྐབས་འདིར་རྒྱ་ནག་གིས་ཡང་བསྐྱར་ཐེ་ཝན་ཕྱོགས་འགལ་ཚོགས་པའི་འགོ་ཁྲིད་ལ་ཡིད་འགུག་གི་དབང་ཤུགས་སྤེལ་ཏེ་མི་མང་གི་སེམས་པ་འགུག་ཐབས་བྱེད་བཞིན་ཡོད་པ་ཐེ་ཝན་གྱི་བདེ་འཇགས་ཉམས་ཞིབ་སྡེ་ཚན་ཞིག་གིས་ཉམས་ཞིབ་སྙན་ཐོ་སྤེལ་འདུག་རྒྱ་ནག་གིས་དམངས་གཙོའི་ཐའེ་ཝན་གླིང་ཕྲན་དེར་བདག་དབང་ཡོད་ཚུལ་གྱིས་ནམ་རྒྱུན་དྲག་པོའི་འཇིགས་སྐུལ་བྱེད་བཞིན་པའི་དུས་མཚུངས་སུ་རྒྱ་ནག་དང་ལྟ་བ་གཅིག་མཚུངས་ཀྱི་མི་སྣར་འབྲེལ་འདྲིས་བྱས་ནས་བློ་འགུག་ལས་དོན་སྤེལ་བཞིན་པ་རེད། ཐའེ་ཝན་དང་རྒྱ་ནག་དབར་ཏོག་དབྱིབས་ནད་ཡམས་རྐྱེན་ཡུལ་སྐོར་སྤྲོ་འཆམ་གྱི་འགྲུལ་བཞུད་མཚམས་ཆད་པ་ད་ལྟ་རིམ་པས་སླར་གསོ་དང་འབྲེལ་ནས་རྒྱ་ནག་གིས་ཐའེ་ཝན་གྱི་སྲིད་དོན་པ་རང་ངོས་ནས་རྒྱ་ནག་ནང་འགྲུལ་བཞུད་ཐེ་བའི་ཤུགས་རྐྱེན་ཆེ་བའི་བྱ་འགུལ་ཁག་ཅིག་བསྐྱར་གསོ་བྱེད་བཞིན་པ་ཐའེ་ཝན་བདེ་འཇགས་དཔོན་རིགས་ནས་ཚོད་དཔོག་གནང་བཞིན་འདུག། རྒྱ་ནག་གིས་ཐའེ་ཝན་གླིང་ཕྲན་ཐོག་བྱ་འགུལ་སྣ་ཚོགས་སྤེལ་བའི་ཐད་ཉམས་ཞིབ་གནང་མཁན་བདེ་འཇགས་ཉམས་ཞིབ་སྡེ་ཚན་དེས་བཏོན་པའི་གསང་བའི་སྙན་ཐོ་དེའི་ནང་བརྗོད་ན། ཟླ་བ་འདི་ནས་བཟུང་རྒྱ་ནག་གི་བྱ་འགུལ་གཙོ་བོ་དེ་ཐའེ་ཝན་ཕྱོགས་འགལ་གོ་མིན་ཏང་ཚོགས་པའི་འགོ་ཁྲིད་རྒྱ་ནག་ནང་མགྲོན་འབོད་བྱེད་རྒྱུ་དེ་ཡིན་པ་རོའི་ཊར་གསར་སྤེལ་ཁང་གིས་གོང་ཞུས་བདེ་འཇགས་ཉམས་ཞིབ་སྡེ་ཚན་དེས་བཏོན་པའི་གསང་བའི་སྙན་ཐོའི་ངོ་བཤུས་ལས་མཐོང་འདུག། དེ་བཞིན་ཕྱི་ཟླ་གཉིས་པའི་ནང་བཏོན་པའི་སྙན་ཐོ་དེའི་ནང་རྒྱ་ནག་གུང་ཁྲན་གཞུང་གིས་ད་ལོ་ཐའེ་ཝན་ནང་བསམ་ཚུལ་བརྗེ་ལེན་གྱི་ལས་འཆར་ཁག་གཏན་འབེབས་བྱས་པའི་ནང་ཐའེ་ཝན་གྱི་སྡེ་ཚན་དང་མི་མང་ནང་རྒྱ་ནག་ནང་མགྲོན་འབོད་གཟིགས་སྐོར་གྱི་ལས་རིམ་དེ་བསྐྱར་གསོ་བྱས་ཡོད་པ་རེད། སང་ལོའི་ཕྱི་ཟླ་དང་པོར་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་ལས་འགུལ་ཡོད་པ་དང་བསྟུན་རྒྱ་ནག་གིས་གང་ཐུབ་ཀྱིས་ཚའེ་ཡིང་ཝུན་གཞུང་ལ་དགྲ་ཟླའི་འདུ་ཤེས་སྤེལ་བཞིན་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ཡིན། མིག་སྔར་རྒྱ་ནག་གིས་དྲིལ་བསྒྲགས་བྱེད་བཞིན་པའི་བོད་ཀྱི་སྤྲུལ་སྐུ་ངོས་འཛིན་བྱེད་ཕྱོགས་དང་བོད་བརྒྱུད་སངས་རྒྱས་ཆོས་ལུགས་ཀྱི་སྤྲུལ་སྐུའི་ལམ་ལུགས་ཀྱི་ལོ་རྒྱུས་དངོས་ཀྱི་སྐོར་གས་ཐོ་གིས་གནས་ཚུལ་ཕྱོགས་བསྒྲིགས་ཞུ་བར་གསན་རོགས་གནང། རྒྱ་ནག་གཞུང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་མོ་མཆོག་གིས་ཐུགས་ཐག་བཅད་པའི། པཎ་ཆེན་བཅུ་པ་ཆེན་པོ་མཆོག་གི་ཡང་སྲིད་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་བ་མ་ཟད། རྒྱ་ནག་དམར་ཤོག་གཞུང་དབང་རང་ཉིད་ཀྱིས་རྒྱལ་མཚན་ནོར་བུ་པཎ་ཆེན་རིན་པོ་ཆེའི་ཡང་སྲིད་དུ་ངོས་འཛིན་གྱིས་བསྐོ་འཇོག་བྱས་པ་མ་ཟད། སྤྱི་ལོ་ཉིས་སྟོང་བདུན་ལོར་བོད་བརྒྱུད་ནང་བསྟན་གྱི་སྤྲུལ་སྐུའི་ཡང་སྲིད་དོ་དམ་བྱེད་ཐབས་ཞེས་པའི་ཁྲིམས་སྲོལ་གཏན་འབེབས་བྱས་ཏེ། བོད་ཀྱི་དགོན་སྡེ་ཁག་གི་འཛིན་སྐྱོང་སྤྱི་དང། བྱེ་བྲག་ཏུ་བླ་སྤྲུལ་གྱི་ཡང་སྲིད་ངོས་འཛིན་གྱི་དབང་ཆ་ཡོངས་རྫོགས། རྒྱ་ནག་གཞུང་གིས་སོ་སོའི་ཆབ་སྲིད་ཀྱི་དགོས་མཁོའི་ཆེད་བེད་སྤྱོད་བཏང་དང་གཏོང་བཞིན་ཡོད་པའི་ཐོག་དེང་སྐབས་བོད་ཀྱི་ས་ཁུལ་དུ་ཟབ་སྦྱོང་འཛིན་གྲྭ་དང་བགྲོ་གླེང་ཚོགས་འདུ། གཏམ་བཤད་སྐོར་སྐྱོད་སོགས་རྣམ་པ་ཅི་རིགས་ཀྱི་སྒོ་ནས། བོད་མི་སྐྱ་སེར་གཉིས་ལ་ཡང་སྲིད་སྐོར་སྤྱི་དང། ཡང་སྒོས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་མོ་མཆོག་གི་ཡང་སྲིད་སྐོར་ལ་འཁྱོག་བརྗོད་ཀྱི་དྲིལ་བསྒྲགས་དང་ལས་འགུལ་འདྲ་མིན་ཁྱོན་ཡོངས་ནས་སྤེལ་བཞིན་ཡོད་པ་ལྟར་དུ། མིག་སྔར་རྒྱ་ནག་གི་དབུས་དམར་ཤོག་ཚོགས་པའི་བརྙན་འཕྲིན་ཁང་དུ་ཁ་བྱང་ལ་བཀྲ་ཤིས་ལྷུན་པོ་དགོན་ཟེར་བའི་བརྙན་འཕྲིན་ཞིག་བརྒྱུད་ནས། རྒྱལ་བ་པཎ་ཆེན་གཉིས་ཀྱི་ཡང་སྲིད་ངོས་འཛིན་གྱི་དབང་ཆ་དེ་དུས་རབས་བཅུ་གསུམ་ནས་བཟུང་རྒྱ་ནག་གིས་ཐག་གཅོད་བྱ་རྒྱུའི་བདག་དབང་ཡོད་ལུགས་བཤད་ཡོད་པ་རེད། གནས་ཚུལ་དེའི་སྐོར་ནས་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་གིས། དོན་དུ་བོད་ཀྱི་སྤྲུལ་སྐུ་ངོས་འཛིན་གྱི་ལམ་ལུགས་དེ་ནི། གནའ་སྔ་མོ་ནས་བོད་རང་གི་ཐུན་མོང་མ་ཡིན་པའི་རྒྱུན་སྲོལ་ཅིག་ཡིན་ལ། མན་ཇུའི་རྒྱལ་ཁབ་ཀྱི་ཐེ་ཇུས་ཟེར་བ་མ་བྱུང་བའི་ལོ་ངོ་བདུན་བརྒྱ་ལྷག་གི་གོང་རོལ་ནས། བོད་ཀྱི་སྤྲུལ་སྐུའི་ལམ་ལུགས་ཡོད་པ་དང། དུས་རབས་བཅུ་བདུན་ནས་བཅུ་དགུའི་བར་དུ། བོད་མི་མང་གིས་བླ་མར་དད་གུས་བྱེད་པ་གཞིར་བཞག་ནས། ཆབ་སྲིད་པ་རྣམས་ཀྱིས་བླ་མའི་ནུས་པ་དེ་བེད་སྤྱོད་བྱ་འདོད་ཀྱི་བསམ་བློ་འཁོར་བ་ཙམ་ཡིན་པ་ལས་དོན་དངོས་ཀྱི་རྒྱ་ནག་གི་ཆབ་སྲིད་ཀྱིས་སྤྲུལ་སྐུ་ཐུགས་ཐག་གཅོད་དགོས་པ་ཞིག་མ་ཡིན་པའི་སྐོར་གསུངས་ཡོད་པ་རེད། བླ་མ་སྤྱོད་ཆས་བླ་མའི་ནུས་པ་དེ་སྤྱོད་ཆས་བྱས་ནས་མི་མང་ཚོ་དབང་བསྒྱུར་བྱེད་ཡག་དང། སོ་སོ་གི་ཁེ་ཕན་འགྲོ་ཡག་གི་དེ་འདྲའི་གི་བསམ་ཚུལ་ད་ཆགས་སྲིད་པའི་སེམས་ཀྱི་ནང་ལ་ཏན་ཏན་དེ་འདྲའི་ཡོང་ཡག་གི་ང་ཚོ་བསམ་ཤེས་མ་ཐུབ་པ་ཡོག་མ་རེད་བསམ་གྱི་འདུག་དེ་ཡོང་དེ་གི་རེད་བསམ་གྱི་འདུག། རྒྱ་ནག་གིས་བྱ་བཞིན་པའི་བོད་ཀྱི་སྤྲུལ་སྐུ་ངོས་འཛིན་དང་ལྷག་པར་དུ་རྒྱལ་བ་པཎ་ཆེན་གྱི་ཡང་སྲིད་ངོས་འཛིན་བྱ་རྒྱུའི་བདག་དབང་དེ་རྒྱ་ནག་དབུས་གཞུང་ལ་ཡོད་ཚུལ་བྱ་བཞིན་པ་དེར། ལོ་རྒྱུས་དང་ཁྲིམས་དོན་གང་གི་ཆ་ནས་ཀྱང་གཞི་འཛིན་ཡུལ་མེད་པའི་སྐོར་ནས། ནོར་གླིང་མཐོ་སློབ་ཀྱི་ལོ་རྒྱུས་དགེ་རྒན་སྨན་ཤུལ་བློ་གྲོས་ལགས་ཀྱིས་འདི་གའི་གསར་འགོད་པར་གསུངས་དོན། རྒྱལ་བ་སྐུ་ཕྲེང་བཅུ་བའི་སྐབས།

རྒྱ་ནག་སྐོར་གྱི་ཉམས་ཞིབ་པ་ལྷ་སྡེ་གནམ་ལོ་ཡག་ལ། སྤྱིར་ན་རྒྱ་ནག་གཞུང་གིས་རང་གིས་བྱ་བཞིན་པ་དེ་འཁྱོག་བརྗོད་ཡིན་པ་ཤེས་བཞིན་པ་དང། རྒྱ་ནག་རང་གིས་བསྐོ་འཇོག་བྱས་པའི་པཎ་ཆེན་སྐུ་ཕྲེང་བཅུ་བ་ཆེན་པོ་མཆོག་གི་ཡང་སྲིད་དེ་བོད་མི་མང་དང་རྒྱལ་སྤྱིའི་ངོས་ནས་ངོས་ལེན་མེད་པ་སོགས་ཀྱི་ཉམས་མྱོང་གི་ཐོག་ནས། རྒྱ་ནག་རང་གི་སྲིད་ཇུས་དེ་ནོར་འཁྲུལ་ཡིན་པ་ཤེས་བཞིན་དུ།

ཁ་བརྡ་གི་རྒྱ་ནག་དམར་ཤོག་གཞུང་སྲིད་ལུང་དཀྲུག་ཨེ་འདྲེ་གི་ཉིན་ན་ད་སི་ཐ་ལིན་ཉིན་ན་ད་དེ་སུ་ལིན་གའི་བུ་ག་ཡི་དང་འགོག་རྩོད་རུ་བ་ཨ་ནི་ཁོ་ལ་བུ་ག་བོད་འདི་བཟུང་སེམས་པ་ཡིན་ཨ་ནི་དེ་ལྷག་དོན་ཤེས་བཞི་ཡི་རིགས་ད་བཟུང་ཉིན་ན་ད་སི་ཐ་ལིན་གི་ད་འདི་བོད་འདི་ད་མུ་མཐུད་དུ་ཉིན་ན་དབང་རྒྱུ་རིགས་བོད་ན་བུ་ག་བླ་མ་རབ་རྒྱུ་གི་འདི་ངའི་ཨེ་བར་ད་ཀྲུང་ཧྭ་གི་གོ་བ་ཞིག་ད་ལི་གའི་བུ་རེད་ད་དེའི་རིགས་ལམ་དེའི་ཐོག་ནས་ད་ཉིས་སྟོང་བདུན་གི་ལོ་དེ་ཧུ་ཅིན་ཐོ་སྲིད་གཞུང་གི་ཉིན་ན་ད་བུ་ག

བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་གིས་སྐུའི་ཡང་སྲིད་ཐད་བཀའ་ཤག་གི་ལངས་ཕྱོགས་གསལ་བཤད་ཀྱི་དོན་ཚན་བདུན་ཅན་ཞིག་བཏོན་ནས་གོང་ས་མཆོག་གི་མ་འོངས་པའི་སྐུའི་ཡང་སྲིད་དང་འབྲེལ་བའི་ཐག་གཅོད་ཀྱི་དབང་ཆ་ཆ་ཚང་གོང་ས་མཆོག་ཁོ་ནར་ཡོད་པ་ལས་རྒྱ་ནག་གཞུང་ལ་བདག་དབང་གང་ཡང་མེད་པ་གསལ་སྟོན་གནང་ཡོད་པ་རེད། དེ་བཞིན་དུ་ཨ་མེ་རི་ཁའི་སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་བོད་ཀྱི་སྲིད་ཇུས་ཁྲིམས་དོན་དང་ཧི་མ་ལ་ཡ་ནང་པའི་མཐུན་ཚོགས་ཀྱི་གྲོས་ཆོད། ཉེ་ལམ་ཉི་ཧོང་ནང་པའི་མཉམ་འབྲེལ་མཐུན་ཚོགས་སོགས། འཛམ་གླིང་གི་སྲིད་གཞུང་དང་ནང་པའི་མཐུན་ཚོགས་ཁག་གིས་གྲོས་ཆོད་གཏན་འབེབས་གནང་ནས་བོད་མིས་ད་ལྟའི་བར་དུ་རྒྱུད་འཛིན་བྱས་པའི་བོད་བརྒྱུད་ནང་བསྟན་གྱི་ཐུན་མོང་མིན་པའི་རྒྱལ་དབང་སྐུ་ཕྲེང་ན་རིམ་གྱི་ཡང་སྲིད་ངོས་འཛིན་བྱེད་ཕྱོགས་གཞིར་བཞག་པའི་ཐོག་ནས་མ་འོངས་པའི་སྐུའི་ཡང་སྲིད་དེ་བོད་མི་རྣམས་ཀྱིས་ཐག་གཅོད་གནང་དགོས་པ་ལས་རྒྱ་གཞུང་གིས་ཐེ་ཇུས་བྱེད་རྒྱུ་མཚམས་འཇོག་དགོས་པ་སོགས་ཀྱི་ཡོངས་ཁྱབ་གསལ་བསྒྲགས་གནང་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་དུ་ཉེ་ཆར་ཨ་རིའི་ཧིའུ་སི་ཀྲུང་སློབ་ཆེན་གྱི་མི་རིགས་ཀྱི་རིག་པ་བ་དང་དགེ་རྒན་ཆེན་མོ་བ་ལྕམ་ཌི་ན་ཧན་ན་ཧྥོར་ཌི་ཡིས། འཛམ་གླིང་ཡོངས་སུ་གཉེན་སྒྲིག་གྱི་སྲོལ་རྒྱུན་དེ་མུ་མཐུད་དུ་རྒྱུན་གནས་ཐུབ་རྒྱུར་ཉེན་ཁའི་རང་བཞིན་ཞིག་ཏུ་གྱུར་ཡོད་པའི་ཉེན་བརྡ་བཏང་ཡོད་པའི་སྐོར་དང་གནད་དོན་དེའི་ཐད་ལ་རྡོ་རྗེ་མཚོ་གིས་འབྲེལ་ཡོད་མི་སྣར་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་ཞུ་བར་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་འདིའི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། ཅིའི་ཕྱིར། འཛམ་གླིང་གང་སར་བུད་མེད་ཚོས་གཉེན་སྒྲིག་མི་བྱ་རྒྱུར་གདམ་ག་བྱེད་དགོས་དོན་གང་ཡིན་ཞེས་མགོ་བརྗོད་དུ་བྲིས་པའི་རྩོམ་ཡིག་ཅིག་ཨ་མི་རི་ཀའི་ཧུས་ཀྲན་སློབ་ཆེན་གྱི་མིའི་རིགས་ཀྱི་རིག་པ་བ་དང་དགེ་རྒན་ཆེན་མོ་ལྕམ་ཌེ་ན་ཧན་ནཱ་ཧྥོར་དི་ཡིས་སྣེ་ཁྲིད་པའི་ཞིབ་འཇུག་པ་ཚོས་བུད་མེད་ཚོས་སྲོལ་རྒྱུན་གཏོར་དགོས་དོན་གྱི་རྒྱུ་རྐྱེན་ཐད་རྩད་གཅོད་དང་ཞིབ་འཇུག་བྱས་ཏེ་བྲིས་པ་ཞིག་ཉེ་སྔོན་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན་འདོན་སྤེལ་བྱས་ཡོད་པ་རེད། རྩོམ་ཡིག་དེའི་ནང་དུ་གསར་ལམ་ཁག་ཏུ་ཅིའི་ཕྱིར་འཛམ་གླིང་གང་སར་ད་ལྟ་བུད་མེད་ཚོས་ཁེར་རྐྱང་གི་མི་ཚེ་སྐྱེལ་རྒྱུར་གདམ་ག་བྱེད་མཁན་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་ཡོད་དམ་ཞེས་པ་དང། ཡང་རང་དབང་གི་རེ་འདུན་ལ་ཁ་ཕྱོགས་ནས་ཉི་ཧོང་གི་བུད་མེད་ཚོས་གཉེན་སྒྲིག་མི་བྱེད་རྒྱུ་གདམ་ག་བྱས་པ། དེ་བཞིན་ཁ་ན་ཌ་རྒྱལ་ཁབ་ཀྱི་མི་འབོར་ཕྱེད་ཀ་མ་ཟིན་ཙམ་གྱིས་ངེས་པར་དུ་གཉེན་སྒྲིག་བྱ་དགོས་པ་ཞིག་མིན་པར་བསམ་གྱི་ཡོད་ཅེས་དང། དེ་བཞིན་ཆི་ལི་ནང་གཉེན་སྒྲིག་བྱེད་མཁན་ཇེ་ཉུང་དུ་འགྲོ་བཞིན་ཡོད་ཅེས་སོགས་འགོ་བརྗོད་དུ་བཀོད་པའི་གསར་འགྱུར་དེ་དག་ལས་འཛམ་གླིང་ཡོངས་སུ་གཉེན་སྒྲིག་ནི་མུ་མཐུད་རྒྱུན་གནས་ཐུབ་རྒྱུར་ཉེན་ཁའི་རང་བཞིན་ཞིག་ཆགས་ཡོད་པ་བསྟན་འདུག་ཅེས་གསལ་འདོན་གནང་ཡོད་པ་རེད། མིའི་རིགས་ཀྱི་རིག་པ་བ་ལྕམ Dinah Hannaford གི་རྩོམ་ཡིག་དེའི་ནང་དུ་གྲངས་ཐོ་ཁག་ལས་བཤད་སྟངས་དེར་རྒྱབ་སྐྱོར་ཐོབ་ཡོད་དཔེར་ན་ཨ་རིའི་ནང་གཅིག་དགུ་ལྔ་བཅུ་ང་དྲུག་ལོར་ཐེངས་དང་པོར་གཉེན་སྒྲིག་བྱེད་མཁན་དག་ལས་བུད་མེད་ལོ་ན་ཉི་ཤུ་ཙམ་དང་སྐྱེས་པ་ལོ་ན་ཉི་ཤུ་རྩ་གཉིས་ཙམ་ཡིན་པ་དང་ཉིས་སྟོང་བཅུ་དྲུག་ལོར་བུད་མེད་ཀྱི་ལོ་ཚད་ཉི་ཤུ་རྩ་བདུན་ཙམ་དང་སྐྱེས་པའི་ལོ་ཚད་ཉི་ཤུ་རྩ་དགུ་ཙམ་བར་འཕར་ཡོད་གནས་སྟངས་འདི་ཡང་འཛམ་གླིང་རང་བཞིན་ཞིག་ཆགས་འདུག་ད་ལྟ་འཛམ་གླིང་སྟེང་མི་འབོར་སྤྱིའི་བརྒྱ་ཆའི་བརྒྱད་ཅུ་གྱ་དགུ་ཙམ་གཉེན་སྒྲིག་གི་གྲངས་ཚད་ཇེ་དམའ་རུ་འགྲོ་བཞིན་པའི་རྒྱལ་ཁབ་ཁག་ནང་འཚོ་གནས་བྱེད་བཞིན་ཡོད་ཅེས་བཀོད་འདུག་དགེ་རྒན་ཆེན་མོ་ཁོང་གིས་གསུངས་པར་མིའི་རིགས་ཀྱི་རིག་པ་བ་ཞིག་ཡིན་པའི་ཆ་ནས་ང་ཚོས་རིག་གཞུང་གང་མང་ཞིག་གི་རྒྱབ་ལྗོངས་དང་ལོ་རྒྱུས་བཅས་ལ་རྒྱུས་ལོན་དང་རྟོག་ཞིབ་གནང་བ་ཡིན་སྐོར་འགྲེལ་བརྗོད་བྱས་འདུག

བཟའ་འཐོར་བྱས་ཟིན་པ། བཟའ་ཟླ་ཚེ་ལས་འདས་པ་བཅས་ཀྱི་ཁྲོད་བསྐྱར་དུ་གཉེན་སྒྲིག་བྱེད་འདོད་མེད་མཁན་ཚོར་དེའི་རྒྱུ་རྐྱེན་ཐད་རྟོག་ཞིབ་བྱས་ཡོད་འདུག་ལ། ཞིབ་འཇུག་ཁྲོད་སྤྱི་ཚོགས་མང་པོ་ཞིག་ཏུ་གལ་ཏེ་བུད་མེད་ཚོར་གདམ་ག་ཡོད་ཚེ་རང་ཉིད་ཀྱི་ཁྱིམ་དུ་ཕ་མ་དང་ཕུ་ནུ་མིང་སྲིང་ཚོའི་མཉམ་དུ་འཚོ་སྡོད་བྱེད་འདོད་ཡོད་པ་ལས་ཁྱོ་གའི་མཉམ་དུ་འཚོ་སྡོད་བྱེད་འདོད་མེད་པ་དང་བུད་མེད་དེ་རིགས་ཀྱིས་རང་གི་ཕ་མ་དང་ནང་མི་དུས་ནམ་ཡིན་རུང་སྐྱུར་གཡུག་དང་མགོ་སྐོར་རྫུན་གཏམ་བཤད་པ་སོགས་བྱེད་མི་སྲིད་པར་ཡིད་ཆེས་བྱེད་བཞིན་ཡོད་པ་གསལ་འདོན་བྱས་ཡོད་པ་རེད། ཡང Houston སློབ་ཆེན་གྱི་མིའི་རིགས་ཀྱི་རིག་པ་བ་དང་དགེ་རྒན་ཆེན་མོ་ལྕམ Dinah Hannaford གིས་ཞིབ་འཇུག་ལས་དོན་དེ་གཉེན་སྒྲིག་བྱེད་འདོད་མེད་མཁན་གྱི་བུད་མེད་ཚོར་རྒྱབ་སྐྱོར་བྱས་པ་མིན་པར། ང་ཚོས་གཉེན་སྒྲིག་དང་འབྲེལ་བའི་གནད་དོན་ལ་དོ་སྣང་དང་བསམ་གཞིགས་ཡོང་ཐབས་བྱས་པ་ཞིག་ཡིན་སྐོར་གསལ་བཤད་བྱས་འདུག། ཡང་ཉེ་སྔོན་ལྷོ་ཀོ་རི་ཡའི་ནང་བུད་མེད་གཉེན་སྒྲིག་མི་བྱེད་མཁན་ཇེ་མང་དུ་ཕྱིན་ཡོད་པའི་གནས་ཚུལ་ཐོན་ཡོད་པ་མ་ཟད། རྒྱ་ནག་ནང་གཉེན་སྒྲིག་བྱེད་མཁན་གྱི་མི་འབོར་དེ་ལོ་རྒྱུས་ཐོག་ཆེས་དམའ་ཤོས་ཆགས་ཡོད་སྐོར་སོགས་གཞུང་ཕྱོགས་ནས་ཁྱབ་བསྒྲགས་བྱས་ཡོད་པ་རེད། ཉེ་བའི་ལོ་ཤས་རིང་རྒྱ་ནག་ནང་གཉེན་སྒྲིག་གི་གྲངས་འབོར་ལས་བཟའ་འཐོར་གྱི་གྲངས་འབོར་མང་བ་དང། བཟའ་འཐོར་མང་ཤོས་ཀྱི་ས་ཁུལ་ཁག་ནི་པེ་ཅིན་དང་ཧྲང་ཧའེ། ཧྲིན་ཀྲུའུ། ཀོང་ཀྲོའུ་སོགས་ཡིན་པ་དང་ཡང་བཟའ་འཐོར་གྱི་གྲངས་འབོར་ཆེས་ཉུང་ཤོས་ཀྱི་མངའ་ཁུལ་ནི་བོད་རང་སྐྱོང་ལྗོངས་དང་ཀན་སུའུ་མཚོ་སྔོན་བཅས་ཡིན་འདུག་སྤྱིར་རྒྱ་ནག་ཁྱོན་ཡོངས་སུ་བཟའ་འཐོར་གྱི་གྲངས་འབོར་མང་ཤོས་དག་ནི་དཔལ་འབྱོར་འཕེལ་རྒྱས་ཕྱིན་པའི་གྲོང་ཁྱེར་ཆེ་ཁག་ཡིན་པ་དང་རྒྱ་ནག་གི་དངོས་ཟོག་ཐོན་སྐྱེད་ཞིབ་འཇུག་ཁང་གི་བསྡོམས་ཐོ་གཞིར་བཟུང་ན་པེ་ཅིན་དང་ཧྲང་ཧའེ། ཧྲིན་ཀྲུའུ། ཀོང་ཀྲོའུ། ཞཱ་མིན། ཏཱ་ལེན། ཧང་ཀྲོའུ་སོགས་ནི་བཟའ་འཐོར་གྱི་གྲངས་འབོར་ཆེས་མང་ཤོས་ཀྱི་ས་ཁུལ་དག་ཡིན་པ་གསལ་འདོན་བྱས་འདུག་ལ། རྒྱ་ནག་གཞུང་འབྲེལ་གྱི་སྙན་ཐོ་གཞིར་བཟུང་ན། གྲོང་ཁྱེར་ཆེ་ཁག་ཏུ་བཟའ་འཐོར་མང་བའི་རྒྱུ་རྐྱེན་གཙོ་བོ་དྲུག་བགྲངས་ཡོད་པའི་ནང། ཁང་པ་ཉོ་རྒྱུའི་དོན་དུ་བཟའ་ཚང་འཐོར་བ་དང་དེ་བཞིན་ཁྱོ་ཤུག་གཉིས་བར་མཛའ་སེམས་ཀྱི་གནད་དོན། ཡང་མནའ་མ་དང་སྒྱུག་མོའི་འབྲེལ་བ་མི་ལེགས་པ། བཟའ་ཚོ་གཉིས་བར་གཤིས་ཀ་མི་མཐུན་པ། ཁྱིམ་ཚང་དུ་རྩུབ་སྤྱོད་ཀྱི་གནད་དོན་བྱུང་བ། བཟའ་ཚོ་གང་རུང་གིས་ཕྱི་ཕྱོགས་སུ་དགའ་རོགས་བཙལ་བ་བཅས་རྒྱུ་རྐྱེན་གཙོ་བོ་ཁག་ཡིན་ལུགས་བཀོད་འདུག་གནས་ཚུལ་འདིའི་ཐད་ཨ་མེ་རི་ཀའི་ནང་ཡོད་པའི་རྒྱ་ནག་བུད་མེད་ཀྱི་ཐོབ་ཐང་ཞེས་པའི་སྒྲིག་འཛུགས་དེའི་སྤྱི་ཁྱབ་འགན་འཛིན་ཀྲང་ཅིན་ལ

ཚང་མས་དངུལ་ལོར་གྱི་ཆེད་དུ་གང་ཡང་སྒྲུབ་ཐུབ་པའི་གནས་སུ་སླེབས་ཡོད་སྟབས་མི་དང་མིའི་བར་གྱི་མཛའ་བརྩེ་དང་ཀུན་སྤྱོད་སོགས་ཉམས་ཆགས་སུ་འགྲོ་བའི་དུས་མཚུངས། རྒྱ་ནག་ནང་གོ་གནས་མཐོ་ཙམ་དང་རྒྱུ་ནོར་ཡོད་མཁན་དག་གིས་དུས་རྒྱུན་རང་ཉིད་ཀྱི་བཟའ་ཟླར་རྒྱབ་འགལ་ཐོག་བུད་མེད་གཞན་དག་དགའ་རོགས་ལ་བརྟེན་པའི་གནས་ཚུལ་ནི་དར་ཁྱབ་ཧ་ཅང་ཆེན་པོ་ཡིན་ཞིང། འགྲོ་བ་མིའི་བཟང་སྤྱོད་དང་རང་ནས་འགལ་བའི་བྱ་སྤྱོད་མང་པོ་ཞིག་བྱུང་བཞིན་ཡོད་ལ་དེ་དག་ཚང་མ་ནི་རྒྱ་ནག་གི་ཆབ་སྲིད་དང་ཁྲིམས་ལུགས་ལ་འབྲེལ་བ་དམ་པོ་ཆགས་ཡོད་ཅེས་གསུངས་བྱུང། གཞན་ཡང་ལྕམ་ཀྲང་ཅིན་གྱིས་བོད་ཀྱི་ས་ཁུལ་དུ་བཟའ་འཐོར་གྱི་གྲངས་འབོར་དེ་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཆེ་བའི་གྲོང་ཁྱེར་ཆེ་ཁག་དག་དང་བསྡུར་ན་ཉུང་བའི་རྒྱུ་རྐྱེན་ནི་ས་ཁུལ་མ་འདྲ་བ་འདི་གཉིས་ཀྱི་མིའི་བསམ་བློའི་ནང་རྒྱུ་ནོར་ལ་འཛིན་པའི་འདུ་ཤེས་ཀྱི་བར་ཁྱད་ལས་བྱུང་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱིན་འདུག།

རྒྱུ་ནོར་ཐོག་དེ་ལྟ་བུའི་འདོད་རྔམ་ཆེན་པོ་མེད་པར་མིའི་མཛའ་བརྩེ་དང་ཀུན་སྤྱོད་བཅས་ལ་བརྩི་བཀུར་ཆེ་ཙམ་ཡོད་པ་བཅས་ནི་བོད་མིའི་བཟའ་འཐོར་གྱི་གྲངས་འབོར་དེ་རྒྱ་ནག་རྒྱལ་ཡོངས་ཀྱི་ཉུང་ཤོས་ཡིན་པའི་རྒྱུ་རྐྱེན་ཡིན་སྲིད་པའི་དཔྱད་བརྗོད་གནང་བྱུང། གསན་མཁན་རྣམ་པ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་རྒྱང་བསྲིང་བྱས་ཚར་བ་ཡིན། ཁྱེད་ཚོས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས། རྣམ་པ་ཚོ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་ཞུས་ཚར་སོང།